ཨ་ཕི་རི་ཀའི་རྒྱལ་ཁབ་རྣམས་ཏོག་ནད་འགོག་ཁབ་བརྒྱབ་པར་རྗེས་སུ་ལུས་ཡོད་པས་མཉམ་འབྲེལ་རྒྱལ་ཚོགས་ཀྱི་ཚོགས་ཆེན་སྐབས་སྨན་ཁབ་དེ་རྒྱལ་སྤྱིའི་ནང་འགྲེམས་སྤེལ་ཆ་སྙོམས་མེད་པའི་སྐོར་གྲོས་བསྡུར་ལྷུག་པོ་གནང་ཡོད་པ་རེད། དེ་ཡང་ཡུ་རོབ་རྒྱལ་ཁབ་ཁག་གི་ནང་མི་འབོར་བརྒྱ་ཆ་བརྒྱད་ཅུ་གྱ་ལྔ་ཙམ་ཞིག་སྨན་ཁབ་བརྒྱབ་ཟིན་པ་ཡིན་འདུག། མཉམ་འབྲེལ་རྒྱལ་ཚོགས་ཀྱི་ཚོགས་ཆེན་སྐབས་འཛམ་གླིང་གི་འགོ་ཁྲིད་རྣམ་པས་ཏོག་ནད་འགོག་ཁབ་འགྲེམས་སྤེལ་ཆ་སྙོམས་པོ་མེད་པའི་གནས་སྟངས་སྐོར་གྲོས་བསྡུར་ལྷུག་པོ་གནང་ཡོད་པ་རེད། ལྷོ་ཨ་ཕི་རི་ཀའི་སྲིད་འཛིན་སྐུ་ཞབས Cyril Ramaphosa མཆོག་གིས་ཚོགས་ཆེན་སྐབས་སྨན་ཁབ་འགྲེམས་སྤེལ་འདྲ་མཉམ་མེད་པ་གསལ་ཁ་བཏོན་ཡོད་པ་དང་སྦྲགས་ཨ་ཕི་རི་ཀའི་འགོ་ཁྲིད་གཞན་ཁག་གིས་དེར་རྒྱབ་སྐྱོར་གནང་ཡོད་པ་རེད། ཛིམ་བབ་ཝེ་ཡི་སྲིད་འཛིན་སྐུ་ཞབས་ཨེ་མེར་སོན་མ་ནན་གྷ་བྷ་མཆོག་གིས་གསུང་དོན། The Hoarding and Inequitable Distribution།
རྒྱལ་ཁབ་འགའ་ཞིག་གིས་སྨན་ཁབ་ལྐོག་གསོག་བྱེད་པ་དང་སྨན་ཁབ་འགྲེམས་སྤེལ་ཆ་སྙོམས་མེད་པའི་རྐྱེན་གྱིས་རྒྱལ་སྤྱིའི་ནང་སྨན་ཁབ་འདྲ་མཉམ་མེད་པ་ནི་འགྲིག་ཡ་མེད་པ་ཞིག་རེད། སྨན་ཁབ་དང་འབྲེལ་བའི་རྒྱལ་ཞེན་ནི་ང་ཚོའི་རྩ་ཚིག། མི་ཚང་མའི་བདེ་འཇགས་ནི་མི་སྒེར་གྱི་བདེ་འཇགས་དང་གཅིག་མཚུངས་ཡིན་ཞེས་པ་དེ་དང་འགལ་ཟླ་ཡིན། ཡང་དེ་བཞིན་ཨན་གོ་ལཱ་ཡི་སྲིད་འཛིན་ཇོ་ཨའོ་ལོ་རེན་ཛོ་ལགས་ཀྱིས་གསུངས་དོན། É chocante constatar-se a disparidade། རྒྱལ་སྤྱིའི་ནང་སྨན་ཁབ་འགྲེམས་སྤེལ་འདྲ་མཉམ་མེད་པ་མཐོང་སྐབས་ཧང་སངས་པ་ཡོང་གི་འདུག་ཨ་ཕི་རི་ཀའི་མི་འབོར་མང་ཆེ་བར་སྨན་ཁབ་རིམ་པ་དང་པོ་དེ་རག་མེད་ཀྱང་རྒྱལ་ཁབ་ཁག་གཞན་གྱི་ནང་སྨན་ཁབ་རིམ་པ་གསུམ་པ་དེ་བརྒྱབ་གྲུབ་པ་ཡོང་གི་འདུག།

རྒྱལ་སྤྱིའི་ནང་སྨན་ཁབ་འགྲེམས་སྤེལ་ཆ་སྙོམས་པོ་མེད་པ་མཐོང་སྐབས་བློ་ཕམ་ཡོང་གི་འདུག་ང་ཚོས་མི་ཚང་མའི་བདེ་འཇགས་ནི་རང་ཉིད་སྒེར་གྱི་བདེ་འཇགས་དང་གཅིག་མཚུངས་ཡིན་པ་མ་བརྗེད་པ་གནང་དགོས། ཡང་འཛམ་གླིང་འཕྲོད་བསྟེན་ལྷན་ཚོགས་ཀྱིས་འདི་ལོའི་ལོ་མཇུག་བར་རྒྱལ་སྤྱིའི་མི་འབོར་བརྒྱ་ཆ་བཞི་བཅུ་ཙམ་ལ་སྨན་ཁབ་བརྒྱབ་ཐུབ་པ་དང། ལོ་རྗེས་མའི་ལོ་དཀྱིལ་བར་མི་འབོར་བརྒྱ་ཆ་བདུན་ཅུ་ཙམ་ཞིག་ལ་སྨན་ཁབ་བརྒྱབ་ཐུབ་པའི་དམིགས་ཡུལ་བཟུང་ཡོད་པ་རེད། འཛམ་གླིང་འཕྲོད་བསྟེན་ལྷན་ཚོགས་ཀྱི་སྤྱི་ཁྱབ་འགན་འཛིན་སྐུ་ཞབས Tedros Ghebreyesus མཆོག་གིས་ཨ་རིའི་རྒྱལ་ཁབ་ཀྱིས་དཔལ་འབྱོར་གནས་སྟངས་ཞན་པའི་རྒྱལ་ཁབ་ཁག་ལ་སྨན་ཁབ་ས་ཡ་ལྔ་བརྒྱ་ཙམ་ཞལ་འདེབས་གནང་ཡོད་པར་ཐུགས་རྗེ་ཆེ་ཞུས་པ་དང་སྦྲགས་ཁོང་གིས་གསུང་དོན། The pandemic is a powerful demonstration that we can། ཏོག་དབྱིབས་ནད་ཡམས་ཁྱབ་གདལ་སྐབས་ང་ཚོར་རྒྱལ་སྤྱིའི་དཀའ་ངལ་རྣམས་རྒྱལ་ཁབ་མང་པོ་ཞིག་མཉམ་འབྲེལ་དུ་གདོང་ལེན་བྱེད་རྒྱུ་གལ་འགངས་ཆེན་པོ་ཡིན་པ་གསལ་པོ་ར་སྤྲོད་ཐུབ་ཡོད། དེ་མཚུངས། ད་ལྟའི་རྒྱལ་སྤྱིའི་སྨན་ཁབ་འགྲེམས་སྤེལ་གྱི་དཀའ་ངལ་དེ་ཡང་དཔལ་འབྱོར་སྟོབས་ཤུགས་ཆེ་བའི་རྒྱལ་ཁབ་ཁག་དང་སྨན་ཁབ་བཟོ་སྐྲུན་མཁན་གྱི་ཚོང་ལས་ཆེ་ཁག་རྣམས་ཀྱིས་རྒྱལ་ཁབ་སྐྱོ་བ་རྣམས་ལ་སྨན་ཁབ་མཁོ་སྤྲོད་དང་སྨན་ཁབ་བཟོ་བྱེད་འཕྲུལ་རིག་དང་རིག་ནོར་རྣམས་བགོ་བཤའ་འདྲ་འདྲ་རྒྱག་དགོས་པ་ཡིན།

ང་ཚོས་ནད་ཡམས་དེ་མུ་མཐུད་ཡོད་པར་དྲན་པ་བརྗེད་མི་ཉན། ང་ཚོའི་མི་འབོར་བརྒྱ་ཆ་བརྒྱད་ཅུ་གྱ་ལྔ་ཙམ་སྨན་ཁབ་བརྒྱབ་གྲུབ་རྗེས་ནད་དེ་སྟངས་འཛིན་བྱེད་ཐུབ་ཀྱང་དེའི་ཉེན་ཁ་མུ་མཐུད་གནས་ངེས་རེད། པོར་ཅུ་གལ་རྒྱལ་ཁབ་ཀྱི་མི་འབོར་ཕོན་ཆེ་ཤོས་ཤིག་སྨན་ཁབ་བརྒྱབ་གྲུབ་རྗེས་དམ་བསྒྲགས་ལྷག་མ་ཡོངས་མེད་པར་བཟོ་འཆར་ཡོད་པ་དང་སྤྱི་ཟླ་བཅུ་པའི་ཚེས་གཅིག་ནས་བཟུང་ཟ་ཁང་དང་རིག་གཞུང་ཚོགས་ཁང་སོགས་ཀྱི་ནང་མི་ཚད་བཀག་མེད་པར་འདུ་འཛོམས་ཆོག་པ་ཡིན་འདུག། ཁྱེད་ཀྱིས་ཏོག་ནད་སྐོར་འཕྲོད་བསྟེན་དང་རོགས་སྐྱོར་སྐོར་གནས་ཚུལ་རང་ཉིད་ཀྱི་སྐད་རིགས་ནང་གསན་ཆེད sbs dot com dot au slash coronavirus དུ་བསྐྱོད་རོགས་གནང། གནས་ཚུལ་དེ་ནི sbs གི་གསར་འགོད་པ Bernadette Clarke ལགས་ཀྱིས་ཕྱོགས་སྒྲིག་གནང་བ་དང་ང་པད་མ་སྒྲོལ་དཀར་གྱིས་བོད་སྐད་ནང་སྙན་སྒྲོན་ཞུ་བ་ཞིག་ཡིན།